གོང་གི་ལེ་ཚན་འདི་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་སྡེ་ཚན་སེང་གེ་ཡོངས་ལགས་སྐུ་ཁམས་བཟང། སྤྱིར་ཨོ་སི་ཁྲུ་ལི་ཡའི་ས་མཐའ་ཁུལ་ཁག་ཏུ་མི་འབོར་ཇེ་ཉུང་དུ་འགྲོ་བཞིན་ཡོད་ཀྱང། ན་ནིང་ལོར་ཨོ་སི་ཁྲུ་ལི་ཡར་སླེབས་པའི་གཞིས་སྤོ་བ་མང་ཆེ་ཤོས་ཤིག་གྲོང་ཁྱེར་སིད་ནི་དང་མེལ་བོན་དུ་གཞིས་ཆགས་ཡོད་པ་ཡིན་འདུག། དེར་བརྟེན་ཨོ་སྟྲེ་ལི་ཡའི་སྲིད་གཞུང་གིས་གཞིས་སྤོ་བ་རྣམས་ས་མཐའ་ཁུལ་དུ་ལོ་བཞིའི་རིང་གནས་སྡོད་བྱས་པ་ཡིན་ན་ཨོ་སྟྲེ་ལི་ཡའི་གཏན་འཇགས་སྡོད་མི་ཆགས་པའི་བརྒྱུད་རིམ་སྟབས་བདེ་བ་བཟོས་ཡོད་འདུག་ཧྥར་ཝར་ཏིན་ཏཱ་ལི་རི་ལགས་ནི་ཨི་རན་ནས་གྲངས་ཉུང་ཅན་གྱི་བྷ་ཧའི་ཆོས་ལུགས་ཀྱི་དད་ལྡན་པ་ཞིག་ཡིན་པ་དང་ཁོང་ཚོར་མི་རིགས་དབྱེ་འབྱེད་དང་མནར་གཅོད་མྱོང་བར་བརྟེན་ཁོང་རྒྱ་གར་དུ་བྲོས་བྱོལ་དུ་ཕྱིན་པ་ཡིན་འདུག་དེ་ཡང་རིམ་བཞིན་ཁོང་གི་ཕྱི་བསྐྱོད་ལག་ཁྱེར་བེད་མེད་དུ་གྱུར་བས་ཁོང་མཐར་མེལ་བོན་དུ་གཞིས་སྤོ་བ་ཡིན་འདུག་ཁོང་གིས་གསུངས་དོན། ང་རང་ཐོག་མ་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་འཚོ་བ་ངོ་མ་དེ་མྱོང་ཆེད་དེར་གནས་སྤོ་བ་ཡིན། ཡིན་ནའང་རིམ་བཞིན་མེལ་བོན་ནང་གཞིས་ཆགས་སྐབས་ངའི་ཆོས་ལུགས་དང་མི་རིགས་སྐད་རིགས་སོགས་གཅིག་པ་ཡིན་མཁན་ཚོ་དང་མཉམ་དུ་རང་བཞིན་གྱིས་འབྲེལ་བ་བྱུང་ནས་ངའི་བསམ་བློ་ལ་འགྱུར་བ་གང་ཡང་མེད་པ་ཚོར་བྱུང། དེར་བརྟེན་ང་རང་གྲོང་ཁྱེར་མེལ་བོན་ནས་གནས་སྤོ་བ་ཡིན། དེ་ཡང་ཏཱ་ལི་རི་ལགས་ཁོང་མེལ་བོན་ནས Townsville ས་ཁུལ་ལ་གནས་སྤོས་ནས་ལོ་ངོ་སུམ་ཅུ་ཙམ་འཁོར་ཡོད་པ་དང་ཁོ་རང་ད་ཆ་ས་གནས་དེའི Intercultural Centre སྟེ་རིག་གཞུང་འཕེལ་རྒྱས་ལྟེ་གནས་ཁང་དེའི་འགན་འཛིན་བཞིན་པ་ཡིན་འདུག། ཁོང་གིས་གསུངས་དོན། ང་རང་ཐོག་མར Townsville ལ་གནས་སྤོ་སྐབས་ས་ཁུལ་དེ་ཨོ་སྟྲེ་ལི་ཡའི་ནང་མི་རིགས་དབྱེ་འབྱེད་ཤུགས་ཆེ་ཤོས་ཡོད་ས་ཞིག་བརྩི་གི་ཡོད། འོན་ཀྱང་ང་རང་དེ་སྔ་སོ་སོའི་ལུང་པའི་ནང་མི་རིགས་དབྱེ་འབྱེད་ཚད་ལས་འདས་པ་མྱོང་ཡོད་པས་དེར་དེ་འདྲ་ཚོར་མ་བྱུང། དེ་ལས་ལྡོག་སྟེ་ང་རང་ས་ཆ་དེར་མི་བཟང་པོ་མང་པོ་ཐུག་པ་མ་ཟད་ཁོང་ཚོ་དང་གྲོགས་པོ་ཆགས་ནས་གང་ལྟར་མི་རིགས་གཅིག་པ་བཞིན་ངོས་ལེན་བྱེད་པ་ལས་མཐོང་ཆུང་དང་དབྱེ་འབྱེད་ནམ་ཡང་མྱོང་མ་བྱུང། ཨོ་སི་ཁྲུ་ལི་ཡའི་རྒྱལ་ཁབ་ཀྱི་དཔལ་འབྱོར་ཐོན་ཁུངས་བརྒྱ་ཆ་བཞི་བཅུ་ཙམ་ས་མཐའ་ཁུལ་ཁག་ལས་ཐོན་གྱི་ཡོད་འདུག་དེ་མ་ཟད་མི་མང་པོར་ལས་ཀ་ཡང་རག་གི་ཡོད། དེ་ཡང་གྲོང་ཁྱེར་སིད་ནི་དང། མེལ་བྷོན། བྷི་རིས་བེན། ཕརཐ། ཨེ་དི་ལེད། ཁེན་བེ་ར་བཅས་ཕུད་པའི་གྲོང་ཁྱེར་ཆུང་བ་ཁག་ས་མཐའ་ཁུལ་དུ་བརྩི་སྲོལ་ཡོད། འོན་ཀྱང་ད་ལྟའི་ཆར་ས་མཐའ་ཁུལ་མང་ཆེ་བར་མི་འབོར་ཇེ་ཉུང་དུ་སོང་བའི་གནས་སྟངས་ཀྱི་དཀའ་ངལ་ཞིག་འཕྲད་བཞིན་ཡོད་འདུག་ནུབ་ཕྱོགས་ཨོ་སྟྲེ་ལི་ཡའི་མངའ་སྡེའི་དྲ་བ་ལི་ནུ་ཤི་ཡར་གྱི་ཞིང་པ Stuart McAlpine ལགས་ཁོང་གིས་ས་ཁུལ་དེའི་ཞིང་ཁ་དང་ཟོག་རྣམས་ཉམས་རྒུད་ཕྱིན་པ་མངོན་སུམ་དུ་མཐོང་ཡོད་པ་དང་ཁོང་གིས་དཀའ་ངལ་དེ་སེལ་ཐབས་ཆེད་དུ་ཕྱི་ལོ་ཉིས་སྟོང་བཅུ་ལོར་མི་འབོར་འཕེལ་རྒྱས་ཀྱི་ལས་འཆར་ཞིག་འགོ་བཙུགས་ཡོད་པ་དེར་ས་གནས་སྲིད་གཞུང་གིས་རྒྱབ་སྐྱོར་ལེགས་པར་ཐོབ་ཡོད་འདུག་ཁོང་གིས་གསུངས་དོན། ང་ཚོའི་ས་ཁུལ་ལ་མི་འབོར་ཇེ་ཉུང་དུ་འགྲོ་བར་བརྟེན་སློབ་གྲྭའི་ནང་སློབ་ཕྲུག་ཧ་ཅང་ཉུང་དུ་འགྲོ་བའི་གནས་སྟངས་ཤིག་ཆགས་ཡོད་པ་རེད། ང་ཚོས་སློབ་གྲྭ་ཆུང་བ་རྣམས་མུ་མཐུད་གཉེར་ཐུབ་ཆེད་ཐོག་མར་མི་འབོར་མང་དུ་གཏང་ཐབས་བྱས་པ་ཡིན། འོན་ཀྱང་གཞིས་སྤོ་བ་མང་དག་ཅིག་གྲོང་ཁྱེར Perth ནས་ཀི་ལོ་མི་ཀྲར་ཉིས་བརྒྱ་དྲུག་ཅུ་རེ་གསུམ་ཙམ་སྤོ་བ་ནི་ཐག་གཅོད་ལས་སླ་པོ་ཞིག་རྩ་ནས་མིན་པས། McAlpine ལགས་ཀྱིས་བཏོན་པའི་མི་འབོར་འཕེལ་རྒྱས་ཀྱི་ལས་གཞི་དེར་འགོག་རྐྱེན་ཆེན་པོ་འཕྲད་ཡོད་འདུག་ཁོང་གིས་གསུངས་དོན། ཞིང་ལས་བྱེད་སའི་ཁུལ་ནས་སློབ་གྲྭ་ཐག་ཉེ་ཤོས་བར་རྒྱང་ཐག་ཀི་ལོ་མི་ཀྲར་བདུན་ཅུ་ཙམ་ཡིན་དུས་ས་ཁུལ་དེར་གཞིས་སྤོ་བ་ཡིད་འགུག་ཐུབ་པ་དཀའ་མོ་ཆགས་ཡོད། མ་ཟད་སློབ་གྲྭ་གཞན་ཡང་སྒོ་རྒྱག་དགོས་པ་བྱུང་བར་བརྟེན Perenjori ཁུལ་གྱི་སློབ་ཆུང་ནས Dalwallinu ཁུལ་གྱི་སློབ་ཆུང་བར་རྒྱང་ཐག་ཀི་ལོ་མི་ཀྲར་བརྒྱ་དང་ལྔ་ཙམ་ཆགས་ཡོད་པས་ས་མཐའ་ཁུལ་དེར་ཞིང་ལས་མཁན་མི་གཞོན་པ་རྣམས་ཡིད་འགུག་ཐུབ་ཐབས་མེད་པའི་གནས་སྟངས་ཤིག་ཏུ་གྱུར་ཡོད། སྐུ་ཞབས་མེག་ཨེལ་ཕཱན་ལགས་ཀྱིས་འགོ་ཁྲིད་པའི་ཐོག་ལོ་ཤས་རིང་དྲ་བ་ལི་ནུ་ཁུལ་དུ་མི་འབོར་འཕེལ་རྒྱས་ཀྱི་ལས་གཞི་ལམ་ལྷོང་ཡོང་ཆེད་དབྱིན་སྐད་སློབ་ཁྲིད་དང་ཁང་པའི་དཀའ་ངལ་སེལ་ཐབས་སོགས་གནང་བར་བརྟེན་རིམ་བཞིན་གྲུབ་འབྲས་གང་ཙམ་ཐོན་ཡོད་འདུག་མེག་ཨེལ་ཕཱན་ལགས་ཀྱིས་འགྲེལ་བརྗོད་གནང་དོན།

གཞིས་སྤོ་བ་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་ཐོག་མར་ཨོ་སི་ཀྲི་ལི་ཡར་འབྱོར་སྐབས་གྲོང་ཁྱེར་ཆེ་ཁག་ཏུ་གཞིས་ཆགས་ཀྱི་ཡོད།
ང་ཚོའི་ཚོགས་པའི་རོགས་སྐྱོར་བྱེད་སའི་མི་མང་ཆེ་བ་ལོ་གསུམ་ནས་ལྔ་བར་གྲོང་ཁྱེར་ཆེ་ཁག་ཏུ་གནས་སྡོད་བྱས་ཡོད་ཀྱང་ད་བར་ལས་ཀ་དང་ཁང་པ་བརྟན་པོ་ཞིག་མེད་པ་ཡིན་དུས། ཁོང་རྣམས་ཨོ་སི་ཀྲི་ལི་ཡའི་ས་མཐའ་ཁུལ་དུ་སྤོ་འདོད་ཡོད་པ་ཤ་སྟག་ཡིན། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་མི་འབོར་ཞིབ་བཤེར་བྱས་པའི་གྲུབ་འབྲས་ལ་ལྟ་ན། གྲོང་ཁྱེར་ཆེ་ཁག་ནང་ལས་ཀའི་འགྲན་རྩོད་ཆེ་བར་བརྟེན་ས་མཐའ་ཁུལ་ཁག་ཏུ་ལས་ཀ་རག་ཐབས་ཡག་པ་ཡོད་པ་ཐོན་ཡོད་འདུག་དཔེར་ན་ལོ་དེར་གཞིས་སྤོ་བ་བརྒྱ་ཆ་དྲུག་ཅུ་རེ་གཅིག་ཚེག་གསུམ་ཙམ་གྲོང་ཁྱེར་ནང་ལས་ཀ་བྱེད་བཞིན་ཡོད་པ་དང་ཨོ་སི་ཀྲི་ལི་ཡའི་ཕྱི་ལ་སྐྱེས་པའི་མི་བརྒྱ་ཆ་བདུན་ཅུ་དོན་བརྒྱད་ཙམ་ཞིག་ས་མཐའ་ཁུལ་ཁག་ཏུ་ལས་ཀ་བྱེད་བཞིན་ཡོད་པ་ཐོན་ཡོད་འདུག། Suraj Opatokun ལགས་ནི Nigeria ལ་སྐྱེས་ཡིན་པ་དང་ཁོ་རང Macquarie གཙུག་ལག་སློབ་གྲྭ་ཆེན་མོ་ནས་ཁོར་ཡུག་ཚན་རིག་གི་སློབ་སྦྱོང་ཐོན་ཡོད་ཀྱང་ལོ་མང་རིང་ལས་ཀ་བརྟན་པོ་ཞིག་མ་རག་པར་འཚོ་བར་དཀའ་ངལ་ཆེན་པོ་བྱུང་ཡོད་འདུག་འོན་ཀྱང་ཁོང་གིས Australia ཡི་ས་མཐའ་ཁུལ་ལ་ལས་ཀ་འཚོལ་ཐེངས་དང་པོ་དེར་ཁོང་ལ་ལས་ཀ་རག་ཡོད་འདུག།

ཡང་ཁེ་མེད་ཀྱི་ཚོགས་པ Regional Opportunities Australia ཡིས་རོགས་སྐྱོར་གནང་ཡུལ་མང་ཆེ་བ་ཞིག་གཞིས་སྤོ་བ་དང་ཉེ་ཆར་གཙུག་ལག་སློབ་ཐོན་པ་རྣམས་ཡིན་འདུག་དེ་བཞིན་ཁོང་ཚོ་འགའ་ཤས་ཤིག་ཕྱི་རྒྱལ་ལ་སྨན་པའི་སློབ་སྦྱོང་གནང་ཡོད་ཀྱང་ལས་ཀ་མ་རག་མཁན་ཡང་ཡོད་འདུག།

Farvardin Daliri ལགས་ཀྱིས Townsville ནང་སྐྱེས་ནས་འཚར་ལོངས་བྱུང་མཁན་རྣམས་དང་གཞིས་སྤོ་བ་གསར་དུ་འབྱོར་མཁན་རྣམས་བར་འབྲེལ་ལམ་བཟང་པོ་ཡོང་ཆེད་ལས་གཞི་ཁག་འདྲ་མིན་སྤེལ་བཞིན་ཡོད་འདུག་དེ་བཞིན་ཁོང་གིས་སྤྱི་ཚོགས་ནང་འཆམ་མཐུན་དང་མཉམ་ཞུགས་ལྷུག་པོ་ཡོང་ཆེད་གསར་འགྱུར་བརྒྱུད་ལམ་ནང་གནས་ཚུལ་བདེན་པ་མ་ཡིན་པ་ཁོ་ནར་གཟིགས་ནས་ཕྱོགས་ལྷུང་ཅན་གྱི་ལྟ་བ་མ་འཛིན་པར་ཕན་ཚུན་བསམ་ཤེས་དང། མི་འདྲ་བའི་ཆ་རྣམས་དང་ལེན་ཐུབ་པ་བྱེད་དགོས་ཞེས་ཡང་ཁོང་གིས།
Trust Trust the system Trust the community and ཁྱེད་ཀྱིས་རང་ཉིད་ཀྱི་སྤྱི་ཚོགས་ནང་ཡོད་པའི་མི་གཞན་ལ་ཡིད་ཆེས་བློས་འགེལ་གནང་ནས་གང་ཐུབ་འབྲེལ་བ་བཟང་པོ་འཛུགས་པར་ལག་པ་བཏང་དགོས། དེ་ལྟར་མ་བྱས་ན་གསར་འགྱུར་བརྒྱུད་ལམ་ནང་གང་བཤད་པ་རྣམས་བདེན་པར་འཛིན་ནས་མི་རིགས་གཞན་ལ་ཡིད་ཆེས་བྱེད་མི་ཐུབ་པ་ཡོང་ངེས་རེད། གཤམ་ལ་བོད་རིགས་འགའ་ཤས་ཀྱིས་གྲོང་ཁྱེར་ཆེ་ཁག་ལས་ཐག་རིང་སྡོད་པའི་ཉམས་མྱོང་སྐོར་ཐད་ཀར SBS བོད་སྐད་ལ་བཤད་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ད་སློབ་གྲྭ་ད་ཆ་རྐྱེན་ཧ་ལས་པ་ཡག་པོ་རེད suburb རེ་རེ་ལ་ཁོང་ཚོ་ཕྲུ་གུ་སློབ་གྲྭ་འགྲོ་ས་གི་ད་ད་འདི་སློབ་གྲྭ་ཡོད་རེད་ད་ད་སློབ་གྲྭ་ཆུང་བ་དེ་ཚོ་ད་ནི་ད་ཡ་སློབ་གྲྭ་ཆེན་མོ་ཡིན་ན Newcastle University ཡོད་རེད་ཨ་ནི་དེ

ཅིག་ཨེམ་ཇི་བསྟན་ས་དོ་བྱང་གི་ཆུང་གི་དེ་འདྲས་ཡོད་རེད་ད་ནི་སྨན་ཁང་ཆེན་པོ་ཁ་ཤས་ཅིག་ཡོད་རེད་དོ་ས་ནི་ལ་ད་ཆེ་ཤོས་དེ་ད་ནི John Hunter Hospital ལབ་ས་དེ་ད་དཔེ་མི་སྲིད་པའི་ཆེན་པོ་རེད་ད་ནི་ཧ་ལས་པ་སྨན་ཁང་ཆེན་པོ་ཅིག་རེད་སྨན་ཁང་གི་ཆ་རྐྱེན་ཡག་པོ་ཅིག་ད་ནི་ད་ལས་ཀ་གི་ཕྱོགས་ནས་ཅི་སྟངས་ད་ང་ཚོ་ག་རེ་ཟེར་དགོས་ད་ལས་ཀ་ག་རེ་ཡིན་མིན་དེ་ལ་རག་ལས་ཀྱི་རེད་པ་ཨ་ནི་ཅིག་ད་ལྟ་རྒན་གསོ་གི་ལས་ཀ་བྱེད་མཁན་སོགས་འདྲ་བོ་དང་གཙང་མ་བཟོ་མཁན་སོགས་འདྲ་བོ་དང། ད་ལྟ་དེ་ཚོ་ལས་ཀ་དེ་ཧ་ལས་པ་འབེལ་བོ་རེད་ད་ག་པར་ཡིན་ན་ལས་ཀ་རེད་ད་ནས་ཅིག་ལས་ཀ་ག་རེ་ཟེར་དགོས་རེད་ད་སྟབས་བདེ་བོ་འགྲོ། ཚེ་ཆོག་ཆོག་འགྲོ་གི་ཡོད་རེད། ད་ལྟ་དེ་ད Campbelltown གི་ད་ལྟ་དེ་གི་སྐོར་ལ་ངོ་སྤྲོད་མདོར་བསྡུས་ཅིག་ཏུ་ཞུས་པ་ཡིན་ན་སྤྱིར་བཏང་ག་རེ་ཟེར་ང་ཚོ་ཆགས་ས་དེ་ད་ཤར་ཕྱོགས་སྔོན་ལྗོངས་རེད། དེ་སོང་ཙང་ས་ཆ་དེ་སྤྱིར་བཏང་ག་རེ་ཟེར་དགོས་ད། ཕར་ཚུར་འགྲོ་བསྐྱོད་བདེ་པོ་གང་ཡིན་ཟེར་ན་ང་ཚོ་ད་དཔེར་ན་བོད་པ་མང་ཆེ་ས་གཅིག་འབྲི་བ་ལ་བཞུགས་ཡོད་རེད་འབྲི་བ་ཡིན་ད་མཁན་པོ་དྲ་གཉིས་དཔའ་རོ་ལགས་ཁྱེད་རང་གི་མོ་དྲ་དེ་འདྲ་ད་ཅིག་མང་པོ་མེད་བས་ཏྲ་ཕི་དང་དེ་འདྲ་མང་པོ་མེད་པ་ཡིན་ན་ཁྱོད་ཚོས་ཅིག་ད་དཀའ་མོ་བསྐྱོད་ཟེར་དེ་འདྲ་མ་ཏོག་འགོ་གོ་མ་རེད་ཨ་དེ་གཉིས་སྲིད་ཁྲིད་ན་ཟེར་ན་ཁྲོན་ནོ་ཁྱིམ་ཡིན་ན་དཀའ་མོ་བཞི་བསྐྱོད་མཚམས་སམ་ཁྱོད་ཚོས་ཅིག་དེ་འདྲ་རེད་ཨ་དྭགས་ནང་བཞིན་གྱི་རྒྱ་གཅིག་གི་གནམ་ཐང་རེད་རྒྱ་ནང་གནམ་ཐང་རེད་དེ་འདྲ་ལ་ཁྱིམ་ཡིན་ན་ཨ་དཀའ་མོ་ཉི་ཤེ་དེ་འདྲ་ཅིག་འགོ་གོ་རེད། ཨན་ཏི་ས་ཆ་དེའི་ཆགས་སྟངས་ག་རེ་ཟེར་དགོས་ད་ཅིག་ཁང་གླའི་གི་གནས་སྟངས་རེད་ད་ག་ནང་བཞིན་གི་ཅིག་འགྲོ་བསྐྱོད་ཡ Canberra འགྲོ་བདེ་པོ་དང་ཨ་ནི་ཕར Wollongong རེད་ཨན་ད་ག་ནང་བཞིན་གི་ད་ད་ད་གནམ་ཐང་གསར་པ་ཅིག་ད་ད་དེ་ལ་འཛུགས་ཀྱི་ཡོད་རེད་ཨན་དེ་ཡས་དེ་ནི་ཕ་སྐར་མ་ཉི་ཤུ་ལྷག་ཙམ་ཅིག་འགྲོ་ཡ་རེད་དེ་འདྲས་བྱས་བྱས་ད་ས་ཆ་འདིའི་གི་གནས་སྟངས་དེ་འདྲས་བྱས་རེད་ཨན་ད་ག་ནང་བཞིན་གི་ད་སློབ་གྲྭ་རེད་སྨན་ཁང་རེད་ཨ་ནི་ཅིག་ད་ད་ཤར་ཤར་ཕྱོགས་ཟེར་དགོས་རེད་ད Western University ཟེར་ད་ལྟ་འདི་ང་ཚོའི་འཁྲིས Campbelltown རང་ན་ཨཱ་ནི་དེ་འདྲས་ཅིག uni འགྲོ་ས་དེ་འདྲས་ཅིག College འགྲོ་ས་དེ་འདྲས་ཅིག་ཡོད་རེད་ཨ་ད་ག་ནང་བཞིན་གྱི་ད་ལྟ Campbelltown ཁོ་རང་སྨན་ཁང་དེ་དཔེ་འཛུགས་སྐྲུན་རྒྱ་ཆེར་བཏང་ཅིག་ད་ད་ད་དེ་ནམ་རྒྱུན་ད Liverpool ནང་བཞིན་གྱི་ནི་སྨན་ཁང་ཆེན་པོ་རྒྱ་ཆེར་བཏང་ཅིག་དེ་རེད་ཤག་ཨ་ད་ག་ནང་བཞིན་གྱི་ཅིག་དེའི་ནང་ལོག་ལ་ད་ང་ཚོ་མཐུན་རྐྱེན་གང་ཅིའི་ཐོག་ལ་ཨཱ་ནི་ཅིག་ཚོང་ཁང་རེད་མ་ཨཱ་དེ་ནི་མ་ཅིག་ག་རེ་ཟེར་དགོས་རེད་ཨཱ་ཕ་བར་མ་ཏྲ་བྷ་ར་མ་ཏྲ། དེ་གོས་གཡོན་གཡོན་ལ་ག་འདྲས་ཅིག་ལ་འགྲོ་དགོས་ན་པའི་འགྲོ་བསྐྱོད་བདེ་པོ་ཞི་བ་ཅིག་རེད་ཞེས་ལེ་བ་པོ་རེད་དེ་ཚོ་འདྲེ་ག་འདྲས་ཅིག་ལ་ཕྱིན་པའི་ནང་འགྲོ་བསྐྱོད་བདེ་པོ་ཞི་བ་ཅིག་རེད་ཤག་ཞེས་ཞུ་ཡ་ཡིན། ད་འབུ་ལུང་མོང་འདྲི་ལ་སྡོད་རུ་བི་ཡིན་འབུ་ལུང་མོང་འདྲི་ལ་ཤེས་པ་ཡིན་ན་ད་ཟེར་རེད་ད་ད་དེ་ཚང་གི་བྱང་ཆུ་སེ་ནི་ནོག་ཚོན་བེད་ཅིག་སྡོད་རུ་བི་ཡིན་ན་ཁ་ལོག་ཏེས་ཅིག་ཏེས་མ་འདྲ་ཞེས་རེད་ག་ཟེར་ན་ད་གྲོང་ཁྱེར་དང་ཏེས་ཐག་རིང་པོ་རུ་བ། ཚ་ཉེ་པོ་རེད་ཡིན་ན་ད་ཆ་རྐྱེན་ལབ་པའི་སྐབས་སུ་ཆ་རྐྱེན་གཉིས་ཡོད་ར་བ་སྤྱི་ཡོངས་ཀྱི་ཆ་རྐྱེན་དང་དེ་ནས་བོད་པ་རང་གི་ཆ་རྐྱེན་གཉིས་ཡོད་དགོས་ར་བ། སྤྱིའི་གི་ཆ་རྐྱེན་དེ་ཕལ་ཆེར་ཕལ་ཆེར་ད New South Wales གི་མངའ་སྡེ་ནང་ལ་བེད་དེ་ཁོ་རང་ཧང་སང་གི་ཧེ་བག་ཆེ་བ་ཞུ་འོས་འགྱོས་གང་ཡང་ཡོད་མ་རེད་ད་ལས་བྱེད་ན་སྨན་ཁང་སྨན་ཁང་ཡོད་རེད་ད་ག་ནང་གི་ཛ་དྲག་སྨན་ཁང་ཡོད་རེད་ད་ག་ནང་བཞིན་གྱི་སྨན་ཁང་སྒེར་གི་སྨན་ཁང་ཡོད་རེད་གཞུང་གི་སྨན་ཁང་ཡོད་རེད་ད་ག་ནང་བཞིན་གྱི་དེ་ནས་སྒེར་གི་སློབ་གྲྭ་ཡོད་རེད་སྤྱིའི་གི་ག་འདྲ་ཟེར་མི་མང་སློབ་གྲྭ་ལབ་དགོས་ར་བ་དེ་འདྲའི་ཡོད་རེད་ར་བ། དེ་ནས་དུས་ཚོད་དེ་འགྲིམ་འགྲུལ་ད་ལྟ་ཅིག་གི་མྱུར་ཚད་ལ་མ་ལྟོས་པའི་གང་དྲག་ཡོད་རེད་དཔེར་ན་བྱང་ཕྱོགས Sydney ཁོ་ཚོའི་ནང་ཕལ་ཆེར་མི་དགེ་མ་ད་ལྟ་མེ་འཁོར་ཡོད་མ་རོ་བ་དེ་ཡིན་ན་ད་ལྟ་ང་ཚོ་སྤྱི་སྤྱོད་རླངས་འཁོར་དེ་སྒང་ཕལ་ཆེར་ཆུ་ཚོད་ཕྱེད་ཀ་ཙམ་ནས་དེ་ནས་དེ་འགྲོ་ངེས་ཡོད་རོ་བ། དེ་འདྲའི་ཆེས་གང་དག་ཆགས་ཆེན་སྤྱི་ཡོངས་ཀྱི།

རྗེས་འཇུག་ནང་པ་ནང་ཆོས་ཀྱི་རྗེས་འཇུག་པ་ར་བ། དེ་འདྲ་ཡིན་ཙང་ནང་ཆོས་ལ་དགའ་མཁན་གྱི་མི་དང་ད་ག་ནང་བཞིན་གྱི་ཆོས་ཚོགས་རིགས་འདྲ་མ་འདྲ་དཔེ་མི་སྲིད་ཀྱི་མང་པོ་ཡོད་རེད་དེའི་ནང་ནས་བྱེ་བྲག་ང་ཚོ་དག་བོད་པ་ད་ལྟ་དང་འབྲེལ་བ་ཡང་འཇུག་ད་ལྟ་ཀུན་བཟང་ཡེ་ཤེས་ཀྱི་དགོན་པ་ལབ་དགོས་ར་བོད་བརྒྱུད་ནང་བསྟན་གྱི་ཆོས་ཚོགས་འདི་འདི་འདྲ་འདྲ་པོ་ཡོད་རེད་ད་ག་ནང་བཞིན་དེ་དང་འབྲེལ་བའི་ལྟར་ནང་ཆོས་ལ་དགའ་མཁན་གྱི་མི་དང་ནང་ཆོས་ཀྱི་ལྟེ་གནས་དཔེ་མི་སྲིད་མང་པོ་ཡོད་རེད Blue Mountains། དེ་ག་ནང་བཞིན་གྱི་གཉིས་པ་དེ་ད་ལྟ་བོད་པ་རང་གི་རེད་དམ་བོད་ཅིག་གིས་ད་ལྟ་བཤད་སྐད་ལ་དང་ད་ག་ནང་བཞིན་གྱི་ས་འཛིན་བྱེད་དེ་ནས་ད་ལྟ

ལྷན་རྒྱས་ཀྱིས་ཕྱི་ཟླ་བཅུ་པའི་ཚེས་དགུ་རེས་གཟའ་ལྷག་པའི་ཉིན་དགོང་དྲོ་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག SBS བརྙན་འཕྲིན་ཐོག་ཨོས་ཏྲེ་ལི་ཡའི་ས་མཐའ་ཁུལ་ཁག་ཏུ་སྤྱི་ཚོགས་ཀྱི་དཀའ་ངལ་སྐོར་དངོས་ཡོད་ཀྱི་འཁྲབ་སྟོན་ལེ་ཚན Struggle Street ཞེས་པ་དེར་གཟིགས་རོགས་གནང། ཨོས་ཏྲེ་ལི་ཡའི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོས་ཏྲེ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད།